དགག་བྱའི་ཆོས་སུ་བཏགས་པའི་དོན་དེ་ཡོད་ན། སྐབས་ཀྱི་ཕྱི་རྒོལ་གྱི་མངོན་སུམ་ལ་སྣང་དུ་རུང་བ་ཡིན་དགོས་པ་ཞེས་སྦྱར་ཡིན་པའི་ཕྱིར། དེ་ལ་བར་ཆད་ད་དེ་འདྲ་དེ་མ་བྱས་ཡང་མེད་ན་ལྟ་རུང་དགག་བྱའི་ཆོས་དང་སྦྱར་རོ་གསུང་བར་བ་དང་ཡ་གི་རྟགས་མ་དེ་གར་སྦྱར། དེ་ལ་ཡ་གས་ལབ་ཏུ་བ་དེ་འདྲ་སྣང་རུང་མ་དམིགས་པའི་གཏན་ཚིགས་ཡང་དག་ཅེས་གཞི་འགའ་ཞིག་ཏུ་རང་གི་དགག་བྱའི་ཆོས་མེད་པར་ཤེས་ཤིང་གོ་བར་བྱེད་པའི་འབྲས་བུ་ཅན་གྱི་གཏན་ཚིགས་ཡིན་ཏེ་སྨྲ་བའི་འདོད་པས་སྨྲས་པའི་དགག་བྱའི་ཆོས་སུ་བཏགས་པའི་དོན་དེ་ཡོད་ན། སྤྱིའི་ཕྱི་རྒོལ་ལ་སྣང་དུ་རུང་བའི་བྱེ་བྲག་སེ་སྣང་རུང་བ་བསལ་ཏེ

འོ་དེའི་དུས་ཚོད་དེ་ལ་ཨ་ལེ་ག་རེ་ཟེར་དགག་གཞི་དེའི་སྟེང་དུ་མེ་ཡོད་ན་སྣང་དུ་རུང་ཞིང། དུ་བ་ཡོད་ན་སྣང་དུ་མི་རུང་ནས་ཨ་ནི་དུས་ཚོད་བྱེད་པ་རེད་བ། འོ་དེ་འདྲའི་དུས་ཚོད་དེ་ལ་ག་རེ་བཀོད་དགོས་རེད་ཟེར་ན། ད་མི་ན་རྒྱུ་མ་དམིགས་པའི་རྟགས་ཤིག་བཀོད་དགོས་པ་ཡིན་པའི་ཕྱིར། འོ་དེ་ཡིན་དུས་དེ་རེད་བ། ད་རྒྱུ་རང་བཞིན་མ་དམིགས་པའི་རྟགས་འཇུག་དུས་ལ། བུམ་པ་ཚད་མས་མ་དམིགས་པའི་ས་ཕྱོགས་དེའི་སྟེང་དུ་དགག་བྱའི་ཆོས་སུ་བཏགས་པའི་དོན་བུམ་པ་ཡོད་ན། ནི།

མ་ཁྱབ་ན་དེ། སྣང་དུ་རུང་བ་ལ་ཡང། དགག་གཞི་དེར་ཕྱི་རྒོལ་གྱི་མངོན་སུམ་ལ་སྣང་དུ་རུང་བ་དང་མི་རུང་བ་གཉིས་སུ་ངེས་པ་ལས་རུང་ནས་རྟགས་ཀྱིས་དགག་པ་བྱེད་ན་རང་བཞིན་མ་དམིགས་པའི་གཏན་ཚིགས་འཇུག་པའི་དུས་དང། ཞེས་གསུངས་པ་དུས་སོ་ཞེས་གསུངས་པའི་ཕྱིར། དེ་འདུག་བ་དེ་གསལ་ཐག་ཆོད་འདུག་བ་སྤྱིར་སྣང་དུ་རུང་བ་མ་ཟད། དགག་གཞི་དེའི་སྟེང་དུ་ཡོད་ན་ཡང་སྣང་དུ་རུང་ནས་མི་སྣང་བའི་དུས་ཚོད་དེ་ལ་རྟགས་བཀོད་དགོས་བྱུང་ན་རང་བཞིན་མ་དམིགས་པའི་གཏན་ཚིགས་འཇུག་པའི་དུས་ཟེར་བ་ཡིན་པའི་ཕྱིར། ཡིན་ཙང་རང་བཞིན་མ་དམིགས་པའི་རྟགས་འཇུག་པའི་དུས་ཚོད་ལ་དེ་འདྲ་བྱེད་དགོས་བ་ཐག་བཅད།

སྣང་རུང་གི་རང་བཞིན་མ་དམིགས་པའི་རྟགས་འཇུག་དུས་དེ་ལ་གཉིས་བཤད་འདུག་བ། དགག་བྱའི་ཆོས་སུ་བཏགས་པའི་དོན་དེ་སྤྱིར་སྣང་དུ་རུང་བ་མ་ཟད་དགག་གཞི་དེའི་སྟེང་དུ་ཡོད་ན་ཡང་སྣང་དུ་རུང་ནས་མི་སྣང་བའི་དུས་ཚོད་དེ་ལ་བཀོད་གཅིག་དང། འོ་ཡ། ཡང་དགག་བྱའི་ཆོས་སུ་བཏགས་པའི་དོན་དེ་སྤྱིར་ཡོད་ན་སྣང་དུ་རུང་ཀྱང་དགག་གཞི་དེ་ལ་ཡོད་ན་སྣང་དུ་མི་རུང་བའི་དུས་ཚོད་དེ་ལ་བཀོད་དགོས། ཡང་སྣང་རུང་གི་རང་བཞིན་མ་དམིགས་པའི་གཏན་ཚིགས་གཉིས་ཡོད་པའི་ཕྱིར། འོ་ད་གཤམ་དེ་དེ། དེ་སྣང་རུང་མ་དམིགས་པའི་རྟགས་ཡང་དག་མ་ཡིན་ཨ་ན་ག་རེ་རེད་ད་ཨ་ན་མི་སྣང་ཡང་དག་ནི་མ་རེད་ཨ་ན་ག་རེ་བ་ས་ག་ལ་ཡིན་མ་དམིགས་པའི་རྟགས་ཡང་དག་ཡིན་པ་དང། གཅིག་པ་ཡིན། གཅིག་པ་མ་ཡིན་པ་དང་དེ་སྤྱིར་སྣང་དུ་རུང་ནས་ཡིག་ཕྲེང་དང་པོ་དེ་ལ་ལྟོས། སྤྱིར་སྣང་དུ་རུང་ནས་དགག་གཞི་དེར་མངོན་སུམ་ལ་སྣང་དུ་མི་རུང་བ་ལ་ག་ཚོད་ཡོད་ཟེར་ན། དེར་དགག་གཞི་དེར་དེའི་འབྲེལ་ཟླ་སྣང་རུང་དང་འགལ་ཟླ་སྣང་རུང་གཉིས་སུ་ངེས་ལ། ད་འབྲེལ་ཟླ་སྣང་རུང་ལ་ངོ་བོ་རྒྱུ་འབྲས་གསུམ་དུ་ངེས་ཤིང་ངོ་བོ་ལ་ཁྱབ་ཆེ་བ་དང་མཉམ་པ་གཉིས་སུ་ངེས་ལ་ཁྱབ་བྱེད་སྣང་རུང་ཁྱབ་བྱེད་མ་དམིགས་པའི་རྟགས། ཁྱབ་མཉམ་སྣང་དུ་རུང་ན་བཤད་པ་ལྟར་རང་བཞིན་མ་དམིགས་པའི་རྟགས་འཇུག་པའི་དུས་སུ་ཞེས་གསུངས་པ་བཞིན། དེ་འདུག་བ་གཤམ་དེ་ནི་དེ་ཡ་གི་སྤྱིར་སྣང་དུ་རུང་ནས་དགག་གཞི་དེར་སྣང་དུ་མི་རུང་བ་ལ་མར་དབྱེ་བ་ཕྱེ་ཡོང་གི་འདུག་བ་ནི་དེ་མ།